གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། སྙན་ཐོ་གསར་པ་ཐོན་པ་ཞིག་ལ་ལྟར་ན་དུས་རབས་འདིའི་མཇུག་རྫོགས་མཚམས་བར་ཨོ་སི་ཁྲུ་ལི་ཡའི་གྲོང་ཁྱེར་ཆེ་ཁག་ཏུ་དབྱར་ཁ་ཚ་དྲོད་ཨང་ལྔ་བཅུ་ཆགས་པའི་སྔོན་བརྡ་བཏང་ཡོད་འདུག Climate Council སྟེ་གནམ་གཤིས་ལྷན་ཚོགས་ལ་གཞིགས་ན་འདི་ལོའི་ཟླ་བ་གཉིས་ཀྱི་ནང་ཁུལ་ལ་དྲོད་ཚད་ཨང་མགོ་མཐོ་སར་སྡོད་ཐེངས་ཉིས་བརྒྱ་ཙམ་བྱས་ཡོད་འདུག་པས་འདི་ལོའི་དབྱར་ཁའི་གནམ་གཤིས་འཇིག་ཉེན་ཆེ་བ་ཞིག་ཡོང་གི་ཡོད་པ་ཡིན་འདུག New South Wales མངའ་སྡེའི་དབུས་ནུབ་ཕྱོགས་སུ་གནས་སྡོད་མཁན Rob Lee ལགས་ནི་མི་རྒྱུད་ལྔ་པ་ཅན་གྱི་ཞིང་པ་ཞིག་ཡིན་པ་དང་ཁོང་གིས་འདི་ལོར་ཆར་ཆུ་དུས་སུ་མ་བབས་པར་ཐན་པ་སྡུག་པོ་དེ་ལྟར་སྔར་བྱུང་བ་མཐོང་མྱོང་མེད་ཅེས་གསུངས་ཡོད།

ལྷག་པར་དུ་གཟན་ཆག་རྩྭ་དང་སོག་མ་རྣམས་གོང་འཕར་བ་དང་ཚ་དྲོད་ཆེ་བའི་སྐབས་སྒོ་ཕྱུགས་སེམས་ཅན་ཀྱང་ཆུ་དེ་བས་མང་བ་འཐུང་བར་བརྟེན་སྒོ་ཕྱུགས་གསོ་བར་གོང་ཧ་ཅང་ཆེན་པོ་ཆགས་ཀྱི་འདུག་གནམ་གཤིས་ལྷན་ཚོགས་ཀྱིས་བཏོན་པའི་སྙན་ཐོ་གསར་པ་ཞིག་ལ་ལྟར་ན New South Wales མངའ་སྡེའི་དབུས་ནུབ་ཕྱོགས་སུ་ཐན་པ་བྱུང་བ་དང། དུག་ཤས་ཆེ་བའི་རྫས་རླུང་མང་བ་འཕྲོ་བར་བརྟེན་གྲོང་ཁྱེར Sydney དང Melbourne ནང་དུས་རབས་འདིའི་རྫོགས་མཚམས་ལ་ཚ་དྲོད་ཨང། ལྔ་བཅུ་བར་སླེབས་ངེས་ཡིན་པ་ཐོན་ཡོད་འདུག་དེ་ཡང་གནམ་གཤིས་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན Amanda McKenzie ལགས་ཀྱིས། འདི་ལོའི་དབྱར་དུས་སུ་ཚ་རླབས་དང་ཐན་པ། མེ་སྐྱོན་བཅས་ཀྱི་ཉེན་ཁ་གསུམ་འཛོམས་ཡོང་ཚུལ་འགྲེལ་བརྗོད་གནང་དོན། ང་ཚོས་སླེབས་ཉེ་བའི་དུས་ལ་མེ་སྐྱོན་གྱི་ཉེན་ཁ་དེ་བས་ཆེ་བ་དང་ཚ་རླབས་ཀྱི་རྐྱེན་ངན་ཡོང་གི་རེད་བསམ་གྱི་འདུག་ཚ་རླབས་ཀྱི་རྐྱེན་ངན་བྱུང་བར་བརྟེན Australia ནང་མི་མང་པོའི་སྲོག་ཀྱང་ཤོར་གྱི་ཡོད། Bureau of Meteorology སྟེ་གནམ་གཤིས་དཔྱད་རིག་ལས་ཁུངས་ལ་གཞིགས་ན་འདི་ལོའི་དབྱར་དུས་སུ Australia ཁྱོན་ཡོངས་སུ་ནམ་རྒྱུན་དྲོད་ཚད་ཆ་སྙོམས་ཀྱི་ཚད་ལས་ཆེ་བ་ཡོང་བ་མ་ཟད། ལྷག་པར་དུ Australia ཤར་ཕྱོགས་སུ་ནམ་རྒྱུན་ལས་ཆར་ཆུ་ཉུང་བ་བབས་ཀྱི་ཡོད་པ་ཡིན་འདུག། དེ་བཞིན་སྤྱི་སྨན་པ Kate Charlesworth ལགས་ཀྱིས་ཁོར་ཡུག་གི་གནས་སྟངས་ཞན་པོ་དེ་ལྟར་ཆགས་པར་བརྟེན་འཕྲོད་བསྟེན་ལ་གནོད་འཚེ་ཆེན་པོ་ཡོད་ཅེས་ཁོང་མོས་གསུངས་དོན། ང་ཚོས Asbestos དུག་རྫས་དང་ཐ་མག་ཉལ་ཐག་མི་སྤྱོད་པའི་ཆེད་དམ་དྲག་བྱེད་པར་རེ་འབོད་ཞུས་པ་ལྟར། གནམ་གཤིས་འགྱུར་ལྡོག་སྔོན་འགོག་ཆེད་རེ་འབོད་དེ་བས་ཆེ་བ་ཞུ་དགོས་པའི་འོས་འགན་ཡོད། མེ་སྐྱོན་བྱུང་སྐབས་ང་ཚོའི་ཁོར་ཡུག་ནང་དུག་རྫས་ཅན་གྱི་རླུང Carbon Monoxide དང Carcinogen སོགས་རླུང་ཁམས་ནང་ཁྱབ་པར་བརྟེན་འཕྲོད་བསྟེན་ལ་ཉེན་ཁ་ཆེན་པོ་ཡོད། དེའི་གནོད་ཚད་ནི་ཁྱེད་ཀྱིས་ཉིན་གཅིག་ལ་ཐ་མག་བཞི་བཅུ་ཙམ་འཐེན་པ་དང་འདྲ་འདྲ་ཡིན། ལྷག་པར་དུ་གྲོང་ཁྱེར་སིད་ནིའི་ནང་མེ་སྐྱོན་ཚབས་ཆེན་ཤོར་བར་བརྟེན་མཁའ་རླུང་ཧ་ཅང་བཙོག་པ་ཆགས་ཡོད་པས Leslie Mack ལགས་ལྟ་བུའི་དབུགས་བསགས་ཀྱི་ནད་ཡོད་མཁན་རྣམས་དེ་བས་ཉེན་གཟབ་གནང་དགོས་པ་ཆགས་ཡོད་འདུག Leslie Mack ལགས་ཀྱིས་གསུངས་དོན། ང་རང་ལས་ཀ་ག་རེ་བྱེད་ཆོག་མིན་ཆ་ཚང་གཅིག་མཁའ་རླུང་གི་གནས་སྟངས་ལ་རག་ལུས་ཡོད། དེ་བཞིན་ཨོ་སི་ཀྲི་ལི་ཡའི་དབུགས་བསགས་ནད་གཞི་ལྷན་ཚོགས་ཀྱི་འགན་འཛིན། Michelle Goldman ལགས་ཀྱིས་ནད་གཞི་དེ་ཡོད་མཁན་རྣམས་ལ་སེམས་ཁུར་ཆེན་པོ་འདུག་ཅེས་ཁོང་གིས་གསུངས་དོན།

ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་ཐོན་ཆེད་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ནི་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific dot anu dot edu dot au slash